དེའི་དུས་ཚོད་དེ་ཁྱོད་ཚོ་ཨ་ས་གི་བ་ནི་བོད་པ་གི་ལས་རིམ་ནས་གསན་ཞུ་གི་ཡིན་པ་རེད། མི་མང་རྣམ་པ་ཚོ་དེ་ཨ་ས་གི་སྨོན་ལམ་དང Bible ནང་གི་འགྲོ་སྟངས་དང་ཡ་ཡང། གཡོག་མ་རང་གི་འཇིག་རྟེན་ལ་ཕན་ཐོགས་མཁན་གྱི་གསུང་དང་ཆོས་གཏམ་དང་ན་ཚ་མི་ཡོང་གི་ཐོག་སྨན་གྱི་འགྲོ་སྟངས་དང་དེ་ལས་ལས་རིམ་མང་པོ་འདི་རེ་ལྡེའུ་ནང་ནས་མི་མང་ལན་གྱི

ཁམས་བཟང་པོ་ཡི། གླུ་དང། སྒྲ་སྙན། གཅིག། ཕུལ་ནས། འགོ་ཚུགས་ཀྱི། ཡིན་ནོ།

དེ་རིང་གི་དུས་དུས་ཚོད་འདི་ཁྱེད་ཚོ་མི་མང་ཚང་མ་ལ་ཨ་ས་གི་བ་ནི་ལས་རིམ་གསན་ཞུ་གི་རེད་ཁྱེད་ཚོ་མི་མང་ལ་ཉིད་ཀྱི་འདི་ལས་རིམ་འདི་ག་འདྲ་གལ་སྲིད་ལས་རིམ་གི་དོན་ལ་ཅི་གང་ཡང་གསུང་བྱས་ཡོད་ན་ཉིད་ལ་གསུང་རོགས་གནང་ཉིད་ལ་གསུང་མཁན་གི་ཐོག་ལ་ཡི་གེ་གལ་ཆེ་གི་རྒྱ་དེ

香港九龙中央邮政信箱七幺零三零号， 写给福音节目收。 就可以了。 我们的电子信箱是佳丽， 佳丽的汉语拼音 ，at v o h c v o h c 点 c n， 欢迎您的来信。

ལྷན་རྒྱས་རྣམ་པ་ཚོ་ང་ཡི་ཨ་ས་ཡི་སེམས་ཅན་གྱི་ཡ་བ་ཡེ་ཤུ་གི་ལས་ནི་བཀྲ་ཤིས་བདེ་ལེགས་ཞུ་བ་ཡིན་ནོ་ཞེས་མི་མང་ལྷན་རྒྱས་རྣམ་པ་ཚོ་གསན་ཞུ་རོགས་གནང། དེ་རིང་གི་ལས་ནི་ཚང་མ་རེ་ལྡིའུ་ཉན་མཁན་གྱི་མི་མང་གི་རེད་དེ་རིང་གི་རེ་ལྡིའུ་ཡི་ཨ་ས་ཡི་བ་ནི་ལས་ནི།

དཀོན་མཆོག་གི་ཞིང་ཁམས་སེམས་པ་གི་འགྲོ་སྟངས་ཀྱི་ལག་གི་དུས་ཚོད་འདི་མི་མང་གི་ཉིད་ལ་གནང་འཇོག་ཡིན་པ་རེད། དེ་རེད་དུ་ཨ་ས་གི་བ་ནི་གི་ལས་ནི་རང་གི་དགོས་མཁན་གི་སྨོན་ལམ་འགྲོ་སྟངས་དང་ཨ་ས་གི་གཏམ་ཡ་འབྱོར་གི་ཡོད་མེད་དེ་ཉིད་ཡི་ཡི་གཞི་ལེན་དེ་ཡོད་པ་རེད།

དཀོན་མཆོག་གི་གསུང་རབ་བཀའ་དེ་ཁྱོད་ཚོ་མི་མང་ཚང་མ་ལ་ཞུ་འོན་གི་གདོང་ནས་ཡབ་ཡེ་ཤུ་ལ་སྨོན་ལམ་གཅིག་ཞུ་གི་ཡིན་ནོ་ཞེས་ཡབ་དཀོན་མཆོག་ལ་ཕྱག་འཚལ་ལོ་ཁྱོད་གི་འགྲོ་སྟངས་གི་ཐོག་ལ་ངས་ཁྱོད་ཚོ་ལ་ཁྱོད་གི་གསུང་རབ་དེ་མི་མང་ཚང་མའི་གི་བར་ལ་སླེབས་པའི་གི་སྐབས། ཐོག་ལ་ང་ཡང་ཁྱེད་ཀྱི་འགྲོ་སྟངས་དེ་མི་མང་ཚང་མའི་བར་ལ་སླེབས་སྐོར་ལ་རོགས་རམ་གནང་རོགས་གནང་ཨ་མེན། མི་མང་ལྷན་རྒྱས་རྣམ་པ་ཚོ། ད་དེ་རིང་གི་འདི་གསུང་རབ་དེ་ག་འདྲ་ཡོད་ཟེར་ན་ཁྱེད་ཚོ་མི་མང་ཚང་མ་ལ་ང་ཡང་འབུལ་གྱི་ཡོད་དོ་ཞེ། ཡ་ཀོབ་ཀྱིས་བཀའ། བསྐུར་བའི་འཕྲིན་ཡིག་བཞུགས་སོ། མི་མང་ལྷན་རྒྱས་རྣམ་པ་ཚོ།

རྙེད་པའི་ངང་ནས་བཟོད་པའི་སེམས་སྐྱེ་བ་ཁྱེད་ཀྱིས་ཤེས་པས། ཉམས་སད་པ་སྣ་ཚོགས་མྱོང་བ་དགའ་སྤྲོ་ཆེན་པོར་བྱས་ཤིང། ཁྱེད་ཚོ་དྲི་མ་མེད་པར་ཕུལ་དུ་ཕྱིན་ཅིང་རྫོགས་པར་འགྱུར་བའི་ཕྱིར། བཟོད་པ་ལ་འབྲས་བུ་ཚང་པོ་སྐྱེད་དུ་ཆུག། ཁྱེད་སུ་ཞིག་ལ་ཤེས་རབ་མ་ཚང་ན། བཀའ་བཀྱོན་མི་མཛད་པར་ཐམས་ཅད་ལ་ལྷག་པར་གནང་བའི་དཀོན་མཆོག་ལ་ཞུས་ཤིག་དང་གནང་བར་འགྱུར་རོ། ཐེ་ཚོམ་བྱེད་པའི་མི་ནི་རླུང་གིས་འདེད་ཅིང། འཕར་བའི་རྒྱ་མཚོ་ཡི་རྦ་རླབས་དང་འདྲ་བས་ན། ཐེ་ཚོམ་མི་བྱེད་པར་དད་པའི་སྒོ་ནས་ཞུ་བར་རིགས་སོ། ཡིད་གཉིས་བྱེད་པ་དང་བྱ་བ་ཐམས་ཅད་ནང་མི་བརྟན་པའི་མི་ཞིག་གིས་གཙོ་བོ་ནས་ཅི་ཞིག་ཐོབ་པར་འགྱུར་བ་ལ་སྡོམ་ཤིག་ཅི་ཡི་ཕྱིར་ཞེ་ན། རྩྭ་ཡི་མེ་ཏོག་ལྟར་ཁོ་འདས་པར་འགྱུར། ཉི་མ་ཚ་བོ་ཤར་ནས་རྩྭ་སྐམས་ཏེ་མེ་ཏོག། སར་ལྷུང་ནས་དེ་ཡི་མཛེས་སྡུག་མེད་པར་འགྲོའོ། དེ་བཞིན་དུ། ཕྱུག་པོ་རང་གི་འབད་རྩོལ་བྱེད་འཕྲོ་ལ་རྙིང་པར་འགྱུར་རོ།

ངན་པའི་སྒོ་ནས་དཀོན་མཆོག་གི་ཐུགས་སད་མི་སྲིད་ཅིང། ཁོང་གིས་སུ་ཞིག་ལ་ཉམས་སད་པར་མི་མཛད་དོ། མི་རེ་རེ་རང་གི་འདོད་པས་བསླུ་ཞིང་འཁྲིད་ན་ཉམས་སད་པ་འབྱུང་ངོ། མི་མང་ལྷན་རྒྱས་རྣམ་པ་ཚོ་སེང་ཞོ་རོ་ནང་བསྡད་ནས་སྡོད་པ་མ་ཧང་དང། ལྡན་པར་གྱུར་ཏེ། སྡིག་པ་སྐྱེས་ནས་སྡིག་པ་ཚང་དུ་ཕྱིན་པ་དང་འཆི་བ་འབྱུང་ངོ། ང་ཡི་སྤུན་གཅེས་པ་རྣམས། མགོ་མ་འཁོར་ཞིག་གསོལ་རས་བཟང་པོ་དང། གནང་སྦྱིན་ཕུལ་བྱུང་ཐམས་ཅད། སྟེང་ནས་འོད་ཀྱི་ཡབ་ནས་འབབ་བོ་ཁོང་ནས་འགྱུར་བའི་གི་གྲིབ་མེད་པ་མང་པོ་ཤིང་འགྱུར་མེད་ལགས་སོ་མི་མང་ལྷན་རྒྱས་རྣམ་པ་ཚོ་ཁོང་གི་བཀོད་པ་རྣམས་ཀྱི་ནང་ནས་ང་ཚོ་ནི་ལོ་ཐོག་གི་ཕུད་དུ་གྱུར་བའི་ཕྱིར་ཉིད་ཀྱི་དགོངས་པ་བཞིན་བདེན་པའི་གི་བཀའ་ཡི་ཐབས་ཀྱིས་བསྐྱེད་པར་མཛད་དོ། ང་ཡི་གཅེས་པའི་གི་སྤུན་རྣམས་ཤེས་པར་གྱིས་ཤིག་མི་ཀུན་གྱིས་ཉན་པ་ལ་མྱུར་ཞིང། ལབ་པ་དང་ཁྲོ་བ་ལ་འགོར་དགོས་མི་ཡི་ཁྲོ་བས་དཀོན་མཆོག་གི་དྲི་མེད་པ་སྒྲུབ་བོ་མི་ཀུན་ཉན་པ་ལ་མྱུར་ཞིང།

ཉན་ན་མི་ཕྱིར་པར་རང་ལུས་ན་དེ་ཡ་ཡག་པོ་ཡོད་པ་རེད་མི་དམངས་ལྷན་རྒྱས་རྣམ་པ་ཚོ། radio ཉན་མཁན་གྱི་མི་མང་འདི་དུས་ཚོད་འདི་ནི་གཏམ་དང་ཡབ་ཡེ་ཤུ་གི་ཆོས་ཀྱི་གསུང་རབ་ཚང་མ་སྨྲས་ཏེ་དུས་ཚོད་འདི་འདི་རྫོགས་སོང། དེ་རིང་གི་ལས་རིམ་ལ་ཕེབས་གནང་ནས་འདི་ལ་ཐུགས་རྗེ་ཆེ་ཞུ་གི་ཡིན་ནོ། སང་ཉིན་ཡང་འདི་ཡི་གི་དུས་ཚོད་ལ་འོ་རང་ཚང་མ་ཡ Asha ki Sandesh ཁར་ནས་ང་འོང་གི་ཡིན་ནོ་ཞེས་ཐུགས་རྗེ་ཆེ། དེ་རིང་གི Asha ki Vani ལས་རིམ་གི་ཐོག་ནས་ཚོགས་པ་གི་ཐོག་ནས་ཁྱེད་ཚོ་མི་མང་ཚང་མ་ལ་ཡང་ང་གུང་སངས་ཞུ་གི་ཡིན་ནོ་ཞེས་བཀྲ་ཤིས་བདེ་ལེགས།

འདི་ལས་མི། ཚང་གཉིས་ཀྱི་བར་ལ་ཡང་ང། འབུལ་གྱི་ཡིན་ནོ་ཞེས། ཡེ་ཤུ་གྱིས་རང་གི་སློ། སློབ་མ་ཚོར་གསུངས་པ། ངས་ཡབ་ལ་སྨོན་ལམ་ཞུ་གི་ཡིན་ནོ། ཁོང་གིས་ཁྱེད་རང་ལ་རོགས་པ་གནང། གནང། མཁན་གྱི། གསར་པ་ཅིག་གནང་གི་རེད། ཁོང་གིས་ཁྱེད་རང་ལ་རོགས་པ་གནང་གི་རེད། ཁོང་དུས་རྟག་ཏུ་ཁྱེད་རང་མཉམ་དུ་བཞུགས་གནང་གི་རེད། མི་མང་ལྷན་རྒྱས་རྣམ་པ་ཚོ། རོགས་པ་བདེན་པའི་ཐུགས་དེ་རེད་འཛམ་བུ་གླིང་གིས་ཁོང་ཁས་ཁས་ལེན་གི་མ་རེད། གང་ཡིན་ཟེར་ན་འཛམ་བུ་གླིང་གིས་ཁོང་མཇལ་གི་མི། མེད་པ་དང། ངོ་ཡང་ཤེས་ཀྱི་ཡོད་མ་རེད་དེ་ཡང་ཁྱེད་རང་གིས་ཁོང་ངོ་ཤེས་ཀྱི་ཡོད་རེད་མི་མང་ལྷན་རྒྱས་རྣམ་པ་ཚོ་གང་ཡིན་ཟེར་ན་ཁོང་ཁྱེད་རང་མཉམ་དུ་བཞུགས་ཀྱི་ཡོད་རེད་ཁོང་ཁྱེད་རང་གི་སེམས་ནང་བཞུགས་ཀྱི་རེད། ཡེ་ཤུ་གིས་གསུངས་པ། ཁྱེད་རང་གི་རོགས་པ་དེ་ནི་དམ་པའི་གི་ཐུགས་རེད་མི་མང་ལྷན་རྒྱས་རྣམ་པ་ཚོ། ཁོང་ནི་ང་ཡི་མིང་ཐོག་ནས་ཡབ་ཀྱིས་བཏང་གི་རེད་གསུངས་པ་རེད་གསུངས་པ་དེ་རང་རེད། རོགས་པ། གནང་མཁན་དེ་ཁྱེད་རང་ལ་ཚང་མ་བསླབ་གནང་གི་རེད། ཁོང་གིས་ཁྱེད་རང་ལ་ངས་བསླབ་པ་དེ་ཚོ་ཚང་མ་དྲན་རྒྱུ་གི་རོགས་པ་གནང་གི་རེད།

ཚོད་ཏག་ཏག་ཅིག་ལ་ཐར་པ་གནང་ཐུབ་ཀྱི་ཡོད་པ་དེ་བསྟན་རྒྱུ་ཡི་ཆེད་དུ་དཀོན་མཆོག་གིས་ཁྱེད་རང་ལ་དམ་པའི་གི་ཐུགས་དེ་གནང་བ་རེད་མི་མང་ལྷན་རྒྱས་རྣམ་པ་ཚོ་དམ་པའི་གི་ཐུགས་མཉམ་དུ་སྡོད་དེ་འདྲ་བྱས་ན་ཁྱེད་རང་རང་གི་བྱེད་འདོད་ཡོད་པའི་གི་ངན་པའི་གི་ལས་ཀ་དེ་ཚོ།

ཡག་པོ་མ་རེད་ཟེར་མཁན་ཁྲིམས་ཡོད་པ་ཡོད་མ་རེད། མི་མང་ལྷན་རྒྱས་རྣམ་པ་ཚོ་དཀོན་མཆོག་གིས་ཁྱེད་རང་ལ་དག་པ་དང་དམ་པ་ཡོང་བའི་གི་ཐུགས་འདོད་ཡོད་རེད་ཁོང་གི་དོན་ལ་སྡིག་པའི་གི་འཛམ་བུ་གླིང་འདི་ནས་ལོགས། སུ་ཐོན། ཡེ་ཤུ་གིས་སྨོན་ལམ་ཞུས་པ། མི་མང་ལྷན་རྒྱས་རྣམ་པ་ཚོ་པཱ་ལགས་བདེན་པའི་གི་ཐོག་ནས་ཁྱེད་རང་དོན་ལ་དེ་ཚོ་དག་པ་གནང་རོགས་ཁྱེད་རང་གི་གསུང་ནི་བདེན་པ་རེད། མི་དམ་པ་དང་བཟོ་གནང་མཁན་ཡེ་ཤུ་དང་དམ་པ་བཟོས་པའི་གི་མི་འདི་ཚོ་ནི་ནང་མི་གཅིག་རེད།

རེད་མི་མང་ལྷན་རྒྱས་རྣམ་པ་ཚོ་ད་ཁྱེད་རང་སྡིག་པ་ནས་ཐར་བ་རེད་ད་ཁྱེད་རང་དཀོན་མཆོག་གི་ཚེ་གཡོག་རེད་འདི་ནས་བྱུས་པའི་བྱུང་བའི་གི་འབྲས་བུ་དེ་ཁྱེད་རང་དམ་པའི་གི་ནང་ལ་འཁྲིད་ཀྱི་རེད་འདི་ཡི་མཐའ་མ་ཡི་འབྲས་བུ་ནི།